སྤྱི་ལོ་ཆིག་སྟོང་ཉིས་བརྒྱ་བཞི་ཡི་ལོའི་དགུན་ཁར་ཐེ་མུ་ཅིན་གྱིས་རུ་ཨོ་ནན་གཙང་བོའི་འགྲམ་དུ་སྤར། དེ་སྔ་དོན་བཟང་གཉིས་ཤར་གྱི་ཡོད་ཟེར་གི། རྒྱལ་པོ་ནེ་མན་ཕམ་པར་རྒྱལ་ནོ་དོན་བཟང་གཅིག་རེད་ཡ། ད་དོན་བཟང་གཅིག་ཆི་ཟིག་ཡིན་ཁྱོས་ཤོད། རྒྱལ་པོ་ཆུ་གཏོགས་རང་གི་ཆུ་ཡིན་དགོས་བྱེད། རེ་བ་ཁོ་ན་མ་བྱེད་ལགས།

ཁྱོད་ཆེས་ལྷ་རྒྱལ་མིན་ནས་དགའ་ཕོག་ཟིག་རེད། ནེ་མན་ཚོ་བར་གཡུལ་འགྱེད་བྱས་ནས་རྒྱལ་ཁ་བླངས་སོང། ཐེ་མུ་ཅིན་གྱི་རྩྭ་ཐང་ལ་དབང་བསྒྱུར་བྱེད་པའི་རེ་སྨོན་ཀྱང་འགྲུབ་སོང། ཁོས་བསྡུ་རུབ་བྱས་པའི་དམག་མི་འབུམ་གཅིག་ལ་མངའ་འོག་ཏུ་བསྡུས་པའི་ཆབ་འབངས་ཀྱང་མི་ས་ཡ་གཅིག་ལ་ཁོད་ཡངས་པའི་བྱང་ཕྱོགས་ཀྱི་རྩྭ་ཐང་དུ་རང་ས་རང་བཅད་བྱས་ཏེ་རྒྱུན་དུ་ཟིང་འཁྲུག་སློང་བའི་གནས་བབ་དེ་གཞི་ནས་མཇུག་རྫོགས་སོང།

ཇིང་གིར་རྒྱལ་བོའི་བཀའ། ལོ་ངོ་སྟོང་ཕྲག་འགའ་ལ་རྩྭ་ཐང་དུ་རང་ས་རང་གིས་བཟུང་ནས་བསྡད་དེ་གཅིག་གྱུར་བྱེད་མ་ཐུབ། ད་ནས་བཟུང་བྱེ་ཐང་ཆེན་མོའི་ལྷོ་བྱང་ས་ཁུལ། ལོ་གཙང་བོའི་ཕྱི་ནང། ནུབ་ཕྱོགས་ཀྱི་རི་བོ་ཅིན་ཧྲན་ནས་བྱང་ཕྱོགས་ནགས་གསེབ་ཏུ་སྡོད་པའི་འབངས་མི་ཡོད་ཚད་རྒྱལ་བོའི་མངག་པ་ཡིན་ཟེར། བར་དུ།

ཡེ་སུ་ར་ཡེ་སུ་ཀན་ཧུ་ལན་རྒྱལ་བོའི་བཙུན་མོ་བསྐོས་ནི་ཡིན། འབངས་མི་ཐམས་ཅད་ལ་སྟོང་སྡེ་དགུ་བཅུ་གོ་ལྔ་བགོ་རྒྱུ་ཡིན། མིང་ལི་ཁེ་སྟོང་སྡེ་དང་པོའི་སྟོང་དཔོན་ནི་ཡིན། བོར་ཧྲུ་སྟོང་སྡེ་གཉིས་པའི་སྟོང་དཔོན་ནི་ཡིན། མུ་ཧྭ་ལི་སྟོང་སྡེ་གསུམ་པའི་སྟོང་དཔོན་ནི་ཡིན། ཧོར་ཁྲི་སྟོང་སྡེ་བཞི་བའི་སྟོང་དཔོན་ནི་ཡིན། ཡེ་ལུ་ཀེ་སྟོང་སྡེ་ལྔ་བའི་སྟོང་དཔོན་ནི་ཡིན། ཀྲུ་ཁྲེ་ཏེ་སྟོང་སྡེ་དྲུག་པའི་སྟོང་དཔོན་ནི་ཡིན།

མིང་ལི་ཁེ། ཁྱོ་ངའི་ཡབ་ཆེན་གཤེགས་ཁ། ང་ནང་ནོ་གི་བློན་ཆེན་གཅིག་པོ་རེད་ཁྱོ་ཨ་ཕ་ཁྲ་ལི་ཧེ། ཐའི་ཁྲི་བོའི་ཚོ་བའི་ངོ་ལོག་ཟིང་འཁྲུག་ཁྲོད་ནས་རང་སྲོག་བློས་བཏང་བཏང་ནི་རེད་ཁྱེ་ཕ་བུ་ཉི་ག་རྒྱལ་ཁབ་གསར་འཛུགས་ཐད་ལ་མཛད་རྗེས་ཡོད་པའི་བློན་པོ་ཡིན་ཁྱོའི་བུ་ལྷ་ཁོ་ཁོ་ཁྲུ་གི་ང་གནམ་ལྷའི་མདུན་ནས་ཚ་ཉིན་སོ་ནི་རེད་མི་རབས་གསུམ་གི་བཀའ་དྲིན་འདི་ངས་ནམ་ཡིན་ན་ར་བརྗེད་ནི་མ་རེད་དེ་རིང་ནས་བཟུང་ཁྱེ་ཉི་གའི།

ཧྲི་ཅི་ཧུ་ཏུ་ཧོ། རྒྱང་གིར་བྱའོ། ཁྱེད་ང་ཀུ་ས་ཟ་མི་གནང་ནོ་ཆི་ཟིག་རེ། ཆི་ཟིག་རེ། ང་ཤི་རྒྱུ་མེད་ནི་མ་ར། ཁྱོད་ཀུ་ཅི་ཆི་ཟིག་གི། ངས་སྐྱོན་ཆག་གཏོང་མི་ཤེས་རི་ཟིག་གི་ཁྱོད་ར་མཉམ་གི་དེ་ལ། ད་སྐབས་ང་ཁ་སྤུན་དུ་མོ་མ་ཟིག་ཅི་ཡོད་གི། ང་རྣམ་གཡེང་ཡང་ཁྱོད་བསམ་པ་རྣམ་དག་ཡིན་ཡ། ཏི་ཏི་ན། ཁྱོད་ཁ་སྤུ་སྐྱེས་བཏང་ཟིག། ཐབས་དེ་འག་ཁྱོད་ཁ་སྤུ་སྐྱེས་རང་བ་སོང་ཟིག། ཡུམ་ཆེན་འཁོར་ལོ་འག་ང་མོ་རྩིབ་ནས་ཉལ་ཡི་རང་གི་བུ་བཞིན་སྐྱོང་བ། ཁྱོས་ང་ཁྱོད་རྩིབ་ནས་ཉལ་གི་བཞག་ཡི་རང་གི་ནུ་བོ་བཞིན་སྐྱོང་བ། ངའི་གསུང་གི་བྱ་བ་བསྒྲུབ་ན་ནོར་འཁྲུལ་བྱུང་མ་མྱོང། ད་རྒྱལ་ཁབ་བཙུགས་བཏང་ཟིག།

ཨ། ཀླུ་རྒན། ཆེས་མཐོ་བའི་ཁྲིམས་འཛིན་དཔོན་ཟེར་གོ་ནོ་ངི་ལག་རོགས་པ་ལྟ་བུ་རེད། དེང་ཕྱིན་ཆད་སུ་ཟིག་ཡིན་ན་ར་ཁྱོའི་བཀའ་རྒྱབ་འགལ་ལས་ས་འཇོག་ནི་མ་རེད། ཁྱེད་མི་ངན་ན་བརྟག་དཔྱད་བྱས་ཆོག་འཕྲོག་བཅོམ་ལ་ཞུགས་པའི་མི་ཁྲིམས་ཐག་བཅད་ན་ཆོག་ནི་རེད། མི་ལས་དགུ་ལས་ཡེད་གོ་ནོ་མི་ངན་འདི་ཚོ་སྲོག་ཁྲིམས་བཅད་ན་ཆོག་ནི་རེད། ཁྱེད་བསྒྲུབས་པའི་གྱོད་གཞི་ཚང་མ་ལོ་རྒྱུས་ནང་བྲིས་ན་ཆོག་ཁྱེད་བྲིས་པའི་དམག་ཁྲིམས་མི་སུ་ཡིན་ན་ར་བཟོ་བཅོས་བྱེད་མི་ཆོག།

ཡིན་ན་ཡང་ཁྱེད་ཆི་བཤད་གང་ང་མ་ཉན་ནི་རེད། རྒྱལ་བོ་ལགས་ད་ཚང་མ་བློན་ཆེན་འདི་གི་བསྒྲུབ་འོས་པའི་དོན་དག་རེད་ཁྱེད་ཀྱིས་ཀྲུ་ཨར་ཆི་ཚོ་བའི་བྲན་གཡོག་ང་ཉེ་ས་ནས་བཞག་ནོ་འདི་ངས་རང་སྲོག་བློས་བཏང་རུང་དྲིན་ལན་འཇལ་ཐབས་མེད། ཁྱེད་ཡིན་ཁྱེད་གཉིས་ཀ་ཐབས་ཇུས་མཁས་ནི་མི་ཚད་ཁྱེད་གཉིས་ཀ་དཔའ་ངར་ལྡན་ན་ང་མཚོན་ན་ཁྱེད་གཉིས་ཀ་ངའི་ལག་པ་གཡས་གཡོན་ལྟ་བུ་རེད། པོར་ཤོག་སྟོང་སྡེ་གཉིས་པའི་སྟོང་དཔོན་འདྲ་ངའི་གཡོན་ལག་ལྟ་བུའི་ཁྲི་དཔོན་ནས་མུ་ཧྭ་ལི་སྟོང་སྡེ་གསུམ་པའི་སྟོང་དཔོན་འདྲ་ངའི་གཡས་ལག་ལྟ་བུའི་ཁྲི་དཔོན་ནས། ད་ནས་བཟུང་ཁྱེད་གཉིས་ཀ་ཁྲིམས་མ་འགལ་ན་ར་ཁྲིམས་ཐག་མི་གཅོད། རྒྱལ་བོ་ཐུགས་རྗེ་ཆེ། ཡར་ར་ལོངས། ཀུ་བེ་ལའི་དྲི་ལི་མེ་མདའ་བ་སུ་བུ་ཐའེ།

བྱ་བ་ཆི་ཟིག་ཡོད་ན་ར་ཡར་ཞུ་ཡེད་མི་དགོས་ཐད་ཀར་ང་བཙལ་ཡི་ཁ་བརྡ་ཡས་ན་ཆོག། ཁྱེད་ཕ་བུ་གཉིས་ཀ་ཁྲིམས་མ་ཐུག་བཏང་ན་ར་ངས་ཁྲིམས་ཐག་མི་གཅོད། རྒྱལ་བོ་ཐུགས་རྗེ་ཆེ། ཨ་ཁུ་ཁྲུ་ཁྲུ་ཐད་ཀར་བཀའ་ཉོན། རྒྱལ་བོ། ཁྱོད་ཆི་ཡན་ཚོ་བའི་ལ་རྒྱ་རེད་ཐེངས་གང་མང་བྱས་རྗེས་ཆེན་པོ་བཞག་ནི་རེད།

གལ་ཏེ་ཁྱོད་ཡབ་ཆེན་ཡོད་རྒྱུ་ན། ཁོས་ཏཱ་ལི་ཐའེ་བཟོད་སྒོམ་གནང་ངེས། ཉེས་ཆད་གཅོད་ནི་མ་རེད། ཁྱོས་ཁོ་མི་རིག་ས་ཟིག་ག་རྒྱང་ཕུད་ལ་བཏང་བཏང་ན། ཁྱོད་རང་གི་ཁྱིམ་ཚང་གཅིག་གི་ཤུལ་སྟོང་བ་བྱས་བཏང་ནི་མ་ར།
ཐེམ་ཆེན། ཁྱོས་ཁུར་གེ་ཨེ་སི་ཀེ་གི་སྒར་ཁ་སྲུང་གི་ཞོགས་པ་དང། ཨེ་སི་ཀེ་གི་མཆོད་འབུལ་ཆད་དུ་འཇུག་མི་ཉན་ཡ།

དོན་དངོས་བོ། ལྷ་བ་ཁོ་ཁོ་ཁྲུ་རི་ཡ། ཐེམ་ཆེན་གི་མངའ་ཁོངས་ཕྱེད་ཀ་ཨུ་གོ་ཡིན་ན་འགྲིག་གི། ད་ཨུ་གོ་ཐོབ་གོ་ས་འདི་མོ་ཟིག་ནང་ན་དགའ་སྟོང་རྒྱི་ཉག་ཟིག་མེད་ཁི།

ཅེས་བྱ་ལས་ཚར་མ་ཚར་ཁོ་མེ་ལྕེ་ཚོ་བའི་རྒྱུད་པ་མིན་ན། དེས་ན་ང་མི་རིགས་གཞན་ཞིག་གི་རྒྱུད་པ་ཡིན་ནམ་མིན་ན་མར་སོང། མར་སོང། ཁྱོད་རེམ་མ་སོང་ཡ།

ཁྲི་དཔོན་ར། སྟོང་དཔོན། ད་རུང་གཙོ་བོ་བརྒྱ་དཔོན་ཚོས། རང་རང་གི་ས་ནས་དམག་དཔུང་གྲ་སྒྲིག་ཡས་ནམ་ཡིན་ན་ར་དམག་འཁྲུག་གི་འགྱོ་གྲབས་བསྒྲིགས་ཡས་གོ། བཀའ་བསྒྲགས་ནི་ར་ནམ་ཡིན་ན་ར་ཕར་རྒོལ་ཡས་འགྱོ་གོ་གཙོ་བོ། ཨ། ག་རེ། ང་འབངས། ཨོ་རེ། མངའ་འབངས་ཚོས་ཡས་ནམ་ཡིན་ན་ར་རྒྱལ་བོའི་བཀའ་ཉན་ནས་ནམ་ཡིན་ན་ར་འཐབ་འཁྲུག་གི་འགྱོ་གྲབས་བསྒྲིགས་ཡས་གོ། བུ་ཡིས་ཕ་མར་བརྩི་བཀུར་མི་བྱེད་པ། སྐྱེས་པས་ཆུང་མར་ཡིད་མི་ཆེས་པ། ཆུང་མས་སྐྱེས་པའི་ཁ་མི་ལེན་པ། སྒྱུག་པོས་མནའ་མ་ངན་སྐུལ་བ་དང་མནའ་མས་སྒྱུག་པོར་བརྩི་བཀུར་མི་བྱེད་པ། རྒན་པས་ཆུང་བར་མི་གཅེས་པ། ཆུང་བས་རྒན་པའི་སློབ་གསོར་མི་ཉན་པ། ཕྱུག་པོས་མང་ཚོགས་ལ་རོགས་སྐྱོར་མི་བྱེད་པ། གོམས་སྲོལ་དང་ཁྲིམས་ལ་མཐོང་ཆུང་བྱེད་པའི་ཁྱིམ་རྒྱུད་དང་ཇག་པ། རྫུན་གཏམ་མཁན། དགྲ་བོ་དང་ཁྲམ་པ་སོགས་ལ་ཁྲིམས་ཐག་ནན་མོ་གཅོད་རྒྱུ། ཁོ་ཚོའི་རྟ་ནོར་ལུག་གསུམ་གཞུང་བཞེས་བྱེད་རྒྱུ་དེ་ཡིན་འདི་གསལ་བོར་འབྲི་གོ། དོན་དག་ཤོག་དོ་ཐ། དོན་ཆེན་ཤོག་དོ་ཐ། རྣམ་དགེ་མི་མངའ་ཉམ་ངའི་གཟུགས་ཀྱི་ངོ་ལོག་སྤྱི་རེད་ཟེར་ག། ཕྱི་ཕྱོགས་ཡོད་ཁ་མི་ཤོག་སྤྱི་རེད། རི་མ་གི་སྤྱི་ཁོ། གཙང་བོའི་ནང་ལག་པ་འཁྲུད་མི་ཆོག་གཙང་བོ་དང་ཐ་བའི་ནང་ལ་གཅིན་བཏང་མི་ཆོག། མེ་དང་ཅོག་ཙེ་སྡེར་མ་སོགས་ཀྱི་ཐོག་ལྡིང་ནས་སོང་མི་ཆོག། དེ་ལྟར་བྱས་ནས་གནམ་གོང་མ་ཐུགས་ཁྲོས་ཚེ་དེ་ལ་སྲོག་ཁྲིམས་གཅོད་དགོས། མྱི་སུ་ཡིན་ན་ར་རང་གི་སྟོང་སྡེ་ར་བརྒྱ་སྡེ་བཅུ་སྡེ་ཁ་བྲལ་མི་ཆོག། ས་ཆ་གཞན་ལ་སོང་ནས་སྐུངས་ནས་བསྡད་མི་ཆོག། སུ་ཞིག་བཀའ་འདི་དང་འགལ་ཚེ་དེ་ལ་སྲོག་ཁྲིམས་གཅོད་དགོས། ཉེས་ཅན་ན་རོགས་བྱེད་མཁན་ཡོད་ན། དེ་ར་སྲོག་ཁྲིམས་གཅོད་དགོས། ཇིང་གིར་རྒྱལ་བོ། གནམ་གི་མི་ཁྱོད་ལུང་བསྟན་གནང་གི། ལྷ་གི་ལུང་བསྟན་ཆི་ཟིག་གནང་ད། ཁྱོའི་སྤུན་གཉིས་པ་དཔའ་རྒོད་ཧ་སར་ཨ་ཡེ་ལ་མཁས་ཤིང་མདའ་རྩེད་ལ་མཁས་ལོང་གི་སྔོན་ཉག་གཞན་གི་བཤད་ཀྱོག་ཁོ་རང་བཙན་ཡེ་ཅི་ཟེར་དགོས་གི་གནམ་གི་མི་ང་ལུང་བསྟན་ནས་རྒྱལ་བོ་ཁྱོད་ཧ་སར་གི་གནང་འོང་ད་ཁྱེད་གཉིས་གི་མཉམ་གི་དབང་འདི་བྱས་ནས་ཁྱོད་ཐེ་མུ་ཅིན་རྒྱལ་བོ་ཐེངས་གཅིག་ར་བསྡད་ན་ཆོག་ན་ཁོ་ཧ་སར་ད་ཐེངས་གཅིག་ར་རྒྱལ་བོ་བསྡད་ན་ཆོག་ཟེར་དགོས་གི།

རྒྱལ་པོ་གུས་ཕྱག་འབུལ། ཡབ་ཆེན་མི་ལི་ཁི་བཞུགས། དེ་རིང་ཁྱོ་ག་དོ་བདག་ཏུ་བསྐྱེད་ཅོག། རྒྱལ་པོ་ཐུགས་རྗེ་ཆེ། ཨ་བ་ཁོ་ཁོ་ཁྲོ། ཁ་རྩང་ཁྱོས་ང་གཉིས་བ་ཁས་ལེན་གི་བཞག་ནི་དེ་རང་བདག་གཉིས་ཀྱི་མཇལ་ཡུལ་ཡིན་ན་ཆི་མོ་ར། ཆི་ཟིག་ར། ཁྱེད་གཉིས་ཀྱི་ཐུ་མོང་ཚོའི་མཇལ་ཡུལ་ཡིན་ན་འདོག་ག་ཐུ་མོང་ཚོའི་མཇལ་ཡུལ་ཡིན་ན་འདོག་ན་མ་ར་དགོ་སོང། ང་རྒན་ནི་མཇལ་ཡུལ་མི་དགོ་བར་གོ་ད་སོང།

དབང་གོ་ཚོ་བའི་སྟོང་དཔོན་ཨ་ལ་ཧོ་ཞེས་ཇིང་གིར་རྒྱལ་པོ་གུས་ཕྱག་འབུལ། འུ་ཚོ་ཚང་མ་གཉེན་ཉེ་ར་གྲོགས་པོ་རེད་གཉེན་ཉེ་ར་གྲོགས་པོ་གི་བར་ར་འདི་མོ་འདི་ཚོ་ཡེ་གོ་ནི་མ་རེད་ཧ་ཧ། པུ་ཡེ་ཤི་པན་གི་ཡབ་རྒྱལ་པོ་གུས་ཕྱག་འབུལ། ཨ་ཧོ་ཡར་ལོངས་ཡར་ལོངས། ཨ་ང་ཞི་མོ་ཆུང་བ་ཨ་ལ་ཧི་ང་ཡ་ཐུག་གི་སྙིང་ར་ཁོག་གི་སེམས་ལྟ་བུ་རེད་དེ་རིང་ད་ང་མུར་གེ་ཐུག་ཐུབ་རྒྱུ་རེད་ཨ་ངས་གི་ན་མ་དི་ད།